འདི་ག་གངས་རི་བྲག་ཅའི་ལེ་ཚན་སྔོན་མ་གཉིས་ནང་ལ། བོད་ནང་འབྲོག་པ་གནས་རྒྱུ་ལ་དཀའ་ངལ་འཕྲད་བཞིན་ཡོད་པ་དང། དེ་ཡང་གཅིག་ནས་རྒྱ་ནག་གི་སྲིད་ཇུས་ཀྱིས་འབྲོག་པ་གྲོང་དུ་གནས་སྤོ་བྱེད་འཇུག་པ་དང། གཉིས་ནས་བོད་མི་ན་གཞོན་རྣམས་སློབ་གྲྭ་ལ་སོང་རྗེས་འབྲོག་ལས་བྱེད་འདོད་མེད་པར་གྱུར་པ། གསུམ་ནས་དབྱར་རྩྭ་དགུན་འབུ་ཡིས་དངུལ་མང་པོ་རག་གི་ཡོད་པ་དེ་ཡིས་གྲོང་ཁྱེར་ནང་གནས་སྤོའམ་རྒྱུན་སྡོད་བྱེད་པའི་མཐུན་རྐྱེན་སྤྲོད་པ་སོགས་ཀྱིས། ལོ་ངོ་སྟོང་ཚོ་མང་པོ་ཡི་ལོ་རྒྱུས་དང་རིག་གནས་ཀྱིས་ཕྱུག་པའི་བོད་ཀྱི་འབྲོག་པ་ཟེར་བ་དེ་རྒྱུན་གནས་ཡོང་མིན་གྱི་ཐེ་ཚོམ་གྱི་ངང་དུ་གནས་ཡོད་པའི་སྐོར་སྙན་སྒྲོན་ཞུས་པ་དང། དེ་བཞིན་དུ་ཡང་འབྲས་ལྗོངས་དུ་བོད་མི་བཙན་བྱོལ་བའི་འབྲོག་པ་རྣམས་སེམས་ཅན་ཧ་ཅང་མང་པོ་ཡོད་ཀྱང་དེ་རྣམས་བདག་སྐྱོང་བྱེད་མཁན་ན་གཞོན་མེད་པའི་དཀའ་ངལ་འཕྲད་བཞིན་པའི་སྐོར་སོགས་སྙན་སྒྲོན་ཞུས་པ་ཡིན། ཐེངས་འདིའི་ལེ་ཚན་ནང་ལ་ཨ་མེ་རི་ཁའི་ནང་ལ་ཁྱིམ་ཚང་སྒེར་གྱི་གཡག་འཚོ་མཁན་གྱི་འབྲོག་པའམ་ཕྱུགས་ར་ཉར་མཁན་ཇེ་མང་དུ་འགྲོ་བཞིན་ཡོད་པའི་སྐོར་ལ་འདི་ནས་ཕྲན་གྱིས་ཞིབ་འཇུག་བྱས་པའི་བརྒྱུད་ནས་ཤེས་རྟོགས་བྱུང་བའི་སྙན་སྒྲོན་ཞིག་ཞུ་རྒྱུ་ཡིན། ལེ་ཚན་འདི་ཡི་ནང་ལ་འདིའི་སྐོར་གྱི་སྤྱི་ཡོངས་ཀྱི་ཨ་རིའི་ནང་གི་གཡག་འཚོ་སྐྱོང་བྱེད་པའི་མཛད་སྲོལ་དར་བཞིན་པའི་སྐོར་ཞུ་རྒྱུ་དང། དེ་ནས་ལེ་ཚན་རྗེས་མ་ཁ་ཅིག་གི་ནང་ལ་ཨ་རིའི་འབྲོག་པ་རེ་རེ་ཡིས་གཡག་འཚོ་སྐྱོང་མཛད་ཚུལ་ཁག་སོ་སོ་བྱས་ནས་སྙན་སྒྲོན་ཞུ་རྒྱུ་ཡིན། དེང་སྐབས་འཛམ་གླིང་ནང་བོད་ནང་ནོར་གནག་ཅེས་འབོད་པའི་སེམས་ཅན་འདི་ཡི་རིགས་ལ་གཡག་ཅེས་འབོད་སྲོལ་དར་ཡོད་པ་དང། འདི་ནི་སེམས་ཅན་འདི་ཡི་རིགས་རྒྱུད་ཀྱི་མིང་ལ་སྦྱར་ནས། གཡག་དང་འབྲི་གཉིས་ཀ་ལ་གཡག་ཅེས་སྦྱོར་གྱི་ཡོད་པ་དེ་ཞིག་རེད། དེར་བརྟེན་ལེ་ཚན་འདིའི་ནང་ལ་ཁོ་ཚོ་ཡིས་བརྗོད་པའི་སྐད་ཆ་དེ་རང་འཇགས་སུ་འཇོག་གི་ཡོད། དེ་ཡང་བོད་མི་རྣམས་ཀྱི་བསམ་ཡུལ་དུ་མེད་པ་དང་ཨ་མི་རི་ཀ་བ་མང་ཆེ་བས་མིག་ལམ་ནས་མ་མཐོང་བ་མ་ཚད། ཐ་ན་གསར་འགྱུར་བརྒྱུད་ལམ་ཁག་གིས་ཀྱང་དོ་སྣང་མ་བྱུང་བར་འཇམ་ཐིང་ཐིང་གི་ངང་ནས་གཞི་རྒྱ་ཆེ་བའི་ཨ་རིའི་དབུས་དང་ནུབ་བྱང་ས་ཁུལ་དུ་འདས་པའི་ལོ་རབས་གཉིས་གསུམ་རིང་ལ་གཡག་འཚོ་སྐྱོང་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་པ་ཞིག་རེད་འདུག། དེ་ཡང་བར་ལམ་དུས་རབས་རེ་ཟུང་ནང་ལ་བཟོ་ལས་ཡར་རྒྱས་ཀྱི་རྗེས་སུ་སྙེགས་ནས། ཨ་མི་རི་ཀའི་ས་ཁུལ་དུ་ནམ་རྒྱུན་འཚོ་སྐྱོང་མཛད་པའི་བ་ཕྱུགས་རྣམས་བཟོ་གྲྭ་ཡི་འབྲོག་རར་འབྱོར་ནས། མི་སྒེར་གྱི་སེམས་ཅན་འཚོ་སྐྱོང་མཛད་མཁན་དེ་ཙམ་མེད་པར་གྱུར་ཡོད་མོད། འོན་ཀྱང་ད་ལྟ་བཟོ་ལས་ཀྱི་ཐོན་རྫས་ཀྱིས་འགྲོ་བ་མིའི་འཕྲོད་བསྟེན་དང་ཁོར་ཡུག་ལ་གནོད་སྐྱོན་ཡོད་པ་ཤེས་པ་མ་ཟད། མིའི་སེམས་ཀྱི་བདེ་སྐྱིད་ལ་ཡང་གནོད་འཚེ་ཡོང་གི་ཡོད་པར་ངོས་འཛིན་ཇེ་མང་དུ་འགྲོ་བཞིན་པ་དང། དེ་བཞིན་ད་ལྟ་ཁོར་ཡུག་དང་ཆབ་སྲིད་འགྱུར་འགྲོས་ཀྱི་དུས་ཚོད་འདིར་མ་འོངས་པའི་འགྲོ་བ་མི་ཡི་འཚོ་རྟེན་ལ་ངེས་གཏན་མེད་པའི་ཕྱོགས་སུ་འགྱུར་བཞིན་ཡོད་པར་ངོས་འཛིན་བྱེད་མཁན་ཡང་ཇེ་མང་དུ་འགྲོ་བཞིན་ཡོད་པའི་དུས་འདི་ལ། ཨ་རིའི་ནང་མི་མང་པོ་ཡིས་སྲོལ་རྒྱུན་གྱི་འཚོ་བའི་གོམས་གཤིས་ལ་ཕྱིར་ཤིག་གམ། རྫས་སྦྱོར་མེད་པའི་གདོད་མའི་ཟས་ཀྱི་འབྱུང་ཁུངས་ས་ཞིང་དང་སེམས་ཅན་གྱི་ཐོན་སྐྱེད་ཕྱོགས་སུ་གོམ་པ་སྤོ་མཁན་མང་དུ་འགྲོ་བཞིན་ཡོད་པ་རེད། དེ་ལྟ་བུའི་མ་ཡུམ་རང་བྱུང་ཁམས་ཀྱི་པང་དུ་ཕྱིར་ལོག་བྱེད་བཞིན་པའི་དཔལ་ཡོན་བསྐྱར་དར་གྱི་དུས་འདི་ལ། ཨ་མི་རི་ཀའི་མི་རྣམས་ཀྱིས་བོད་ཀྱི་གཡག་གི་རིན་ཐང་ངེས་ཤེས་ཇེ་ཆེར་འགྲོ་བཞིན་པ་ཞིག་རེད་འདུག་ཕྲན་གྱིས་ཨ་མི་རི་ཀའི་མངའ་སྡེ་ཁག་དྲུག་གི་ནང་ལ་ཡོད་པའི་གཡག་འཚོ་སྐྱོང་བྱེད་མཁན་གྱི་འབྲོག་པ་ཁག་བདུན་ལ་བཅར་འདྲི་ཞུས་པའི་བརྒྱུད་དང། དེ་བཞིན་རྒྱལ་སྤྱིའི་གཡག་སྐྱིད་སྡུག་ཚོགས་པ་ཡི་རྩིས་ཁྲ་ཁག་ལ་ཞིབ་འཇུག་བྱས་པའི་རྗེས་ནས་ཤེས་རྟོགས་བྱུང་བ་ལྟར་ན། ད་ལྟ་ཨ་མི་རི་ཀའི་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་དབུས་དང་ནུབ་བྱང་ཕྱོགས་ཀྱི་མངའ་སྡེ་ཁག་ནང་ལ་གཡག་འཚོ་མཁན་གྱི་འབྲོག་པ་ཁྱིམ་ཚང་ཉུང་མཐའ་ལ་ཉིས་བརྒྱ་ཙམ་ཡོད་པ་དང། འོན་ཀྱང་རྩིས་ཁྲ་ནང་ཐོ་འགོད་མ་བྱས་པའི་གཡག་འཚོ་མཁན་འབྲོག་པ་མང་པོ་ཞིག་ཡོད་པ་ཡང་འབྲེལ་ཡོད་མི་སྣ་ཡིས་ངོས་འཛིན་བྱེད་ཀྱི་འདུག་ཨ་མི་རི་ཀའི་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་ལ་གཡག་ཐོག་མ་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་གཞི་ནས་སླེབས་འགོ་བཙུགས་པ་དང། ད་སྐབས་གཡག་གི་ཤ་དེ་བཞིན་འཕྲོད་བསྟེན་ལ་བཟང་བའི་ཤ་ཡིན་པར་ངོས་འཛིན་དང། གཡག་གི་ཁུ་ལུ་ལ་རིན་ཐང་ཇེ་ཆེར་འགྲོ་བ།

ཁྱེད་ཚོ་ང་ཚོས་གཡག་ཉར་ན་ས་ཆ་རྒྱ་ཁྱོན་གཅིག་པ་ཡིན་ན་ཡང་བ་ཕྱུགས་ལས་གཡག་མང་བ་ཉར་ཐུབ་ཀྱི་འདུག་དེ་བཞིན་གཡག་གིས་རྩྭ་འཕྲོ་བརླག་གཏོང་གི་མི་འདུག་ལ་ཁོ་ཚོ་མ་ཧེ་ལས་ཀྱང་ཧ་ཅང་གི་འཚོ་སྐྱོང་བྱེད་བདེ་བ་འདུག། དེ་ནི་ད་ལྟ་འབྲི་བདུན་ཅུ་ཚུད་པའི་གཡག་བརྒྱ་ཡི་བདག་པོ་དང། རྒྱལ་སྤྱིའི་གཡག་སྐྱིད་སྡུག་ཚོགས་པ་ཡི་ཚོགས་གཙོ Stephanie David ལགས་རེད། ཁོང་གིས་བརྗོད་པའི་གཡག་གི་ཁྱད་ཆོས་དེ་ནི་ངས་སྐད་ཆ་འདྲི་སའི་མི་ཚང་མ་ཡིས་ཁ་གཅིག་གྲག་གིས་བརྗོད་ཀྱི་འདུག་འོན་ཀྱང་ཁོ་ཚོ་མང་ཆེ་བས་དང་པོ་གཡག་ཉོ་བའི་སྐབས་སུ་གཡག་གི་སྐོར་ལ་དེ་ཙམ་ཤེས་མཁན་ཉུང་ཉུང་ཞིག་རེད་འདུག་མིང་འདོགས་ལ་གཡག་མིའམ་གཡག་མན་ཞེས་འབོད་པ John Hooper ནི་ཨ་རིའི་ནང་གཡག་འཚོ་སྐྱོང་མཛད་མཁན་སྔ་བའི་གྲས་ཤིག་རེད་འདུག་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ཁོང་གིས་མངའ་སྡེ Minnesota ནང་རང་ལ་ཡོད་པའི་ས་ཆ་ཆེན་པོ་ཞིག་ཅི་བྱེད་དགོས་མ་ཤེས་པར

དེ་རྗེས་ངས་གཡག་གི་སྐོར་ལ་ཞིབ་འཇུག་ཅུང་ཙམ་བྱས་པ་ཡིན། གང་ལྟར་ངས་གཡག་དྲུག་ཉོས་ནས་འབྲོག་ར་གཅིག་ཏུ་བཞག་པ་ཡིན། ངས་གཡག་ཟེར་བ་དེ་གང་བཟོ་ཞིག་ཡིན་དུས་གལ་ཏེ་དེ་ང་ལ་མ་དགའ་ན། ངས་དེ་བཤའ་བཅུག་ནས་ཤ་བེད་སྤྱོད་བྱས་ནས་མེད་པ་བཟོས་ན་འགྲིག་གི་རེད་བསམ་ནས་གཡག་ཉོས་པ་ཡིན། འོན་ཀྱང་ཁོང་གིས་གཡག་གི་སྐོར་རྒྱུས་ལོན་བྱུང་བ་དང་མཉམ་དུ་གཡག་ལ་ཇེ་དགའ་སོང་ནས། གཡག་དེ་རྣམས་མེད་པར་བཟོ་རྒྱུའི་ཚབ་ལ་གཡག་དེ་ལས་མང་བ་ཉོས་པ་དང་མཐར་ལོ་བཅུ་བདུན་གྱི་རིང་ལ་གཡག་གསོ་སྐྱོང་བྱས་ཏེ། གཡག་གི་ཤ་དང་ཁུ་ལུ། དེ་བཞིན་ཡ་རུ་སོགས་བཙོངས་ནས་ལས་ཀ་བྱས་པ་དང། སྤྱི་ལོ་ཉིས་སྟོང་བཞི་ལོ་ལ་ཁོང་བགྲེས་ཡོལ་དུ་སོང་ནས་གཡག་རྣམས་བཙོང་བའི་སྐབས་སུ་གཡག་བརྒྱད་ཅུ་གྱ་གྲངས་ཞིག་ཡོད་པ་རེད། ཁོང་ནི་བོད་ནང་གཡག་སྐོར་ལ་ཞིབ་འཇུག་བྱེད་པར་བསྐྱོད་མྱོང་མཁན་ཞིག་ཀྱང་རེད་འདུག། ཨ་མི་རི་ཀའི་ནང་གི་གཡག་གསོ་སྐྱོང་བྱེད་རྒྱུའི་འགོ་བཙུགས་མཁན་ཚང་མ་ཡིས་གཡག་ཉོ་དུས་ཡ་རུ་ཉོ་དགོས་ཡོད་པ་དེ་ནི་སེམས་ཅན་བཅུན་སླ་བའི་ཆེད་དང་སེམས་ཅན་དེ་ཚོ་ཆུང་དུས་ནས་རང་ལ་འདྲིས་སླ་བའི་ཆེད་དུ་ཡིན་པ་རེད། ཨ་མི་རི་ཀའི་ཝཱ་ཤིང་ཏོན་མངའ་སྡེའི་ནང་ལ་ཡོད་པའི་ཨེ་ལེ་ཛི་བྷེ་ཐི་ཨན་སི་ལེན་ལགས་དང་ཁོང་གི་ཁྱོ་ག་རྒྱལ་རིགས་གཉིས་ཀྱིས་ལོ་དྲུག་གོང་དུ་ཡ་རུ་མོ་གསུམ་ཉོས་ཡོད་པ་རེད།

ང་ཚོ་ལ་ཨོ་རི་གོན་མངའ་སྡེའི་བྱང་ཤར་འདི་ན་ལ་ས་ཆ་ཞིག་ཡོད། འདི་ན་ལ་དགུན་དུས་གནམ་གྲང་མོ་ཡོད་རེད། ང་ཚོ་བ་ཕྱུགས་མ་ཡིན་པའི་སེམས་ཅན་ཞིག་ས་ཆ་འདི་ལ་གསོ་སྐྱོང་བྱེད་རྒྱུ་དེ་ཡིན། གཡག་ཉར་རྒྱུའི་བསམ་བློ་དེ་ང་ཚོ་དགའ་པོ་བྱུང། སྤྱིར་བཤད་ན་ཁོ་ཚོ་ཡིས་ཤ་དང་ཁུ་ལུ་འོ་མ་བཅས་སྤྲོད་ཀྱི་རེད་ལ། དོ་པོ་འགེལ་ས་དང་ཐོང་འཐེན་མཁན་སོགས་བྱེད་ཐུབ་ཀྱི་རེད། ང་ཚོ་ལ་འདེམས་ཁ་ཡོད་པ་ཞིག་དགོས་ཡོད། དེ་བཞིན་ང་ཚོ་འདི་ན་ལ་རི་སེང་དང་སྤྱང་ཁུ་ཡོད་རེད་ལས་དེ་ཚོ་ཁ་གཏད་བྱེད་ཐུབ་མཁན་སེམས་ཅན་ཞིག་འཚོལ་འདོད་བྱུང། གཡག་གིས་ཁོ་རང་ཚོ་རང་སྲུང་བྱེད་ཐུབ་ཀྱི་ཡོད་རེད་ཟེར་བ་གོ་སོང། བྱས་ཙང་དེ་ལ་ང་ཚོའི་སེམས་ཤོར་སོང། གལ་ཏེ་གཡག་ནི་དོག་པོ་འགེལ་ས་དང་ཐོང་འཐེན་མཁན་བྱེད་པ་ཡིན་ན། བོད་ཀྱི་ཞིང་འབྲོག་མི་དམངས་ཀྱིས་བེད་སྤྱོད་གཏོང་བའི་གཡག་གི་ནུས་པ་ཆ་ཚང་ཨ་རིའི་ནང་བེད་སྤྱོད་བྱེད་རྒྱུ་རེད།
ན་ནིང་ལོ་སྐྱེས་པའི་ཡ་རུ་ཕོ་གཉིས་བྱ་བླངས་པ་ཡིན། གལ་ཏེ་ང་ཚོས་དེ་གཉིས་ལ་སྦྱོང་བརྡར་སྤྲོད་ཤེས་ན་ཉིན་གཅིག་དེ་གཉིས་ལ་དོག་པོ་འགེལ་རྒྱུའི་རེ་བ་བྱེད་ཀྱི་ཡོད། ད་ལྟ་ནས་ཨ་མི་རི་ཀའི་མངའ་སྡེ་ཨ་ལ་སི་ཀ་ཡི་ནང་ལ་ཡུལ་སྐོར་བ་རི་ལ་འཁྲིད་སྐབས་གཡག་ལ་དོ་ཕོག་འགེལ་བའི་རྩ་བ་འཛིན་འགོ་བཙུགས་ཡོད་པ་ཞིག་རེད། ད་ལྟ་གཡག་བརྒྱ་ཙམ་ཡོད་པའི་ཨ་མི་རི་ཀའི་མངའ་སྡེ་ཁན་སཱ་སི་ནང་གི་གཡག་འཚོ་སྐྱོང་བྱེད་མཁན་གྱི་གཞིས་ཀ Bow Creek འབྲོག་པ་ཟེར་བའི་བདག་པོ་དང་རྒྱལ་སྤྱིའི་གཡག་སྤྱི་དོན་ཚོགས་པའི་ཚོགས་གཙོ Stephanie David ལགས་ཀྱིས། ཕྱི་ལོ་ཉིས་སྟོང་གཉིས་ལོ་ལ་གཡག་དང་པོ་ཉོས་པའི་སྐབས་ལ་གཡག་ཟེར་བ་དེ་ཅི་འདྲ་ཞིག་ཡོད་པ་ཚོད་ལྟ་བྱེད་པའི་ཆེད་དུ་ཉོས་པ་དང། རིམ་བཞིན་གཡག་གི་གསང་བའི་ཁེ་ཕན་མང་པོ་ཞིག་ངེས་ཤེས་བྱུང་ཡོད་པ་རེད།

བད་ཀན་གྱི་འབྱར་བ་ཟེར་བ་དེ་ཟ་མའི་ནང་ལ་ཡོད་པའི་སྙིང་གི་ཁྲག་རྩ་འགགས་པའི་རྫས་ཆ་ཞིག་ཡིན་པ་དང། དེ་ནི་ཤ་དམར་གྱི་ནང་དུ་ཧ་ཅང་མང་པོ་ཡོད་པ་ཞིག་རེད། དེར་བརྟེན་དེ་ཉུང་བའི་ཤ་ཞིག་ཡིན་པ་དེ་ཡིས་འཕྲོད་བསྟེན་ལ་དོ་སྣང་བྱེད་མཁན་ཚོས་གཡག་གི་ཤ་ལ་དམིགས་བསལ་གྱི་དགའ་པོ་བྱེད་ཀྱི་ཡོད་པ་རེད་འདུག་གཡག་གི་ཤ་མི་བཙོང་མཁན་ཨེ་ལེ་ཛི་བེ་ཐི་ལྟ་བུ་ལ་མཚོན་ན་གཡག་གི་ཁུ་ལུ་བཙོང་གི་ཡོད་པ་རེད།
གཡག་གི་ཁུ་ལུ་ཉོ་མཁན་མང་པོ་འདུག་ཁུ་ལུ་ཐད་ཀར་བཙོང་བའམ་ཡང་ན་གྲུ་གུ་བཟོས་ནས་བཙོང་ན་ཉོ་མཁན་མང་པོ་འདུག་འདི་ཧ་ཅང་རྒྱུག་པའི་རྒྱུ་ཆ་ཞིག་རེད་ལབ་ཙང་ཨ་མི་རི་ཀའི་ནང་ལ་རག་རྒྱུ་ཁག་པོ་ཡོད་རེད། འདི་གོང་ཡག་པོ་རག་གི་འདུག་སྟེ་མང་པོ་གསོག་ཐུབ་ཀྱི་མི་འདུག། ཨ་མི་རི་ཀའི་ནང་ལ་ཡོད་པའི་སྦར་ནི་ནིའུ་ཡོག་ཟེར་བའི་གྱོན་ཆས་ཚོང་ཁང་གིས་གཡག་གི་ཁུ་ལུ་ཡིས་བཟོས་པའི་སྟོད་ཐུང་རེ་རེ་ལ་ཨ་སྒོར་སུམ་སྟོང་བཞི་བརྒྱ་དགུ་བཅུ་བྱས་ནས་དྲ་ཐོག་ནས་བཙོང་གི་འདུག་དེ་ལྟར་ན་ཡང་གཡག་འཚོ་སྐྱོང་བྱེད་མཁན་མང་ཆེ་བ་ཡི་ཁེ་བཟང་གཙོ་བོ་དེ་ནི་གཡག་གསོན་པོ་བཙོང་བ་དེ་ཡིན་ཅིང། དེ་ནི་ད་ལྟ་ཨ་མེ་རི་ཁའི་ནང་ལ་གཡག་གསོན་པོ་ཉོ་མཁན་གྱི་འབྲོག་པ་གསར་པ་མང་དུ་འགྲོ་བཞིན་པ་དང། དེ་བཞིན་ད་ལྟ་ནས་གཡག་ཡོད་མཁན་ཚོ་ཡིས་གཡག་མང་དུ་གཏོང་བའི་ཆེད་དུ་གཞན་གྱི་རྩ་ནས་གཡག་ཉོ་གི་ཡོད་པ་སོགས་དབྱར་ཉོ་མཁན་ཧ་ཅང་ཤུགས་ཆེན་པོ་ཡོད་པ་ལ་བརྟེན་ནས་རེད། ཡང་མངའ་སྡེ་མོན་ཊ་ནཱ་ཡི་ནང་ལ་ཡོད་པའི་འབྲོག་པ་ཇིམ་ཝཊ་སོན་ལགས་ལ Spring Brook འབྲོག་པ་ཟེར་བའི་གཞིས་ཀ་ཞིག་ཡོད་པ་དང།

ང་ཚོའི་གཞི་རྩའི་ཚོང་གི་དམིགས་ཡུལ་དེ་སྒོ་ཟོག་ཉོ་མཁན་ལ་འཕྲོད་བསྟེན་ཡག་པོ་ཡོད་པའི་སྒོ་ཟོག་བཙོང་རྒྱུ་དེ་ཡིན། བྱས་ཙང་ང་ཚོ་སེམས་ཅན་འཕྲོད་བསྟེན་ཅན་དང་གཟུགས་དབྱིབས་ཡག་པོ་ཡོད་མཁན། འཇུ་སླ་པོ་ཡོད་མཁན། དེ་བཞིན་གཡུང་པོ་ཡོད་མཁན་ལ་དགའ་གི་ཡོད། ང་ཚོས་བསམ་ན་རང་ལ་གཡག་ཞིག་ཡོད་ན་དེ་ལ་ཞེད་སྣང་བྱེད་མི་དགོས་པར་དེ་དང་མཉམ་དུ་དུས་ཚོད་གཏོང་ཐུབ་པ་ཞིག་དགོས་གལ་ཆེན་པོ་མཐོང་གི་ཡོད། གཡག་ཟེར་བ་འདི་རི་དྭགས་ཀྱི་གཤིས་ཀ་ལ་འགྱུར་ནས་མི་ལ་ཞེད་སྣང་སྐྱེ་རྒྱུ་ལས་སླ་པོ་ཡོད་རེད། བྱས་ཙང་མཚམས་མཚམས་ལ་ཉེན་ཁ་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་ཁོང་གིས་སྤུས་ཀ་ཡག་པོ་མེད་པ་དང་གཤིས་ཀ་རྩུབ་པའི་གཡག་རྣམས་ཤ་ལ་བསྒྱུར་འཇོག་གི་ཡོད་པ་རེད། འཇུ་ཁག་པོ་ཡོད་མཁན་དང་སེམས་རྩུབ་པོ་ཡོད་མཁན།
མདོག་ཉེས་པོ་ཡོད་མཁན་དེ་འདྲ་ཡོད་ན་ང་ཚོས་ཟ་འཇོག་གི་ཡོད། ཁོང་གིས་མུ་མཐུད་ནས་བརྗོད་པ་ལྟར་ན། ལོ་རེ་རེའི་ནང་ལ་སེམས་ཅན་སྤུས་ཀ་མེད་མཁན་དྲུག་ནས་བཅོ་ལྔ་བར་གསོད་ནས་ས་གནས་ཀྱི་ཟ་ཁང་གཉིས་དང་ཚོང་ཁང་གཉིས་ལ་ཤ་མཁོ་སྒྲུབ་བྱེད་ཀྱི་ཡོད་པ་རེད་འདུག་ང་ཚོའི་ལེ་ཚན་རྗེས་མ་ཁག་གི་ནང་ལ་གོང་ཞུས་ཀྱི་ཨ་རིའི་འབྲོག་པ་དེ་རྣམས་རེ་རེ་བཞིན་གྱི་ཉམས་མྱོང་སྐོར་ཁག་སོ་སོ་བྱས་ནས་སྙན་སྒྲོན་ཞུ་གི་ཡིན། མཚམས་འདི་ལ་བྱང་ཨ་མེ་རི་ཁའི་ནང་ལ་བོད་ཀྱི་གཡག་ཐོག་མ་དེ་ཅི་འདྲ་བྱས་ནས་སླེབས་ཡོད་པའི་སྐོར་གྱི་ལོ་རྒྱུས་ཤིག་ཞུ་རྒྱུ་ཡིན། དུས་རབས་ཉི་ཤུ་པའི་འགོ་སྟོད་དུ་ཁེ་ན་ཌ་ཡིས་ཡུལ་དེའི་བྱང་ཕྱོགས་སུ་གནམ་གཤིས་གྲང་ངར་ཆེ་ས་དང་ས་ཆ་རྩུབ་པོ་ཡོད་པའི་ས་ཁུལ་དུ་གཡག་ཡར་རྒྱས་གཏོང་རྒྱུའི་འཆར་གཞི་བཞག་ཡོད་པ་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་དགུ་ལོ་ལ་དབྱིན་ཇིའི་རོགས་སྐྱོར་འོག་ནས་ཁེ་ན་ཌ་ཡིས་གཡག་དྲུག་ནང་འདྲེན་བྱས་ཡོད་པ་རེད། སྐབས་དེར་གཡག་དྲུག་གི་གྲས་སུ་ཆུང་གཡག་ཆེན་པོ་གཅིག་དང་ཡ་རུ་ཕོ་གཅིག། འབྲི་གཉིས། ཐུལ་མ་གཉིས་བཅས་ཡོད་པ་དེ་རྣམས་ནི། བོད་ཀྱི་རིགས་རྒྱུད་རྣམས་མིའུ་གདུང་དྲུག་ནས་མཆེད་པ་ཡིན་ཚུལ་བཤད་པའི་ལོ་རྒྱུས་ལྟར། རྩ་བའི་ཆ་ནས་ཨ་རིའི་ནང་གི་གཡག་རྣམས་ཀྱི་འབྱུང་ཁུངས་དེ་གཡག་དྲུག་པོ་དེ་རྣམས་ལ་ཐུག་གི་ཡོད་པ་རེད། འོན་ཀྱང་དེའི་གོང་ནས་ཨ་རིའི་གཅན་གཟན་ཁང་ཁག་འགའ་ཞིག་གི་ནང་ལ་གཡག་སླེབས་ཚུལ་ཡོད་པ་མ་ཟད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་གཅིག་ལོ་ལ་ཝཱ་ཤིང་ཊོན་ཌི་སི་གྱི་རྒྱལ་ཡོངས་གཅན་གཟན་ཁང་ནང་གཡག་གི་བེའུ་དང་པོ་དེ་སྐྱེས་ཡོད་པའི་གསར་འགྱུར་རྙིང་པ་ཞིག་མཐོང་རྒྱུ་འདུག་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ལ་རྒྱ་ནག་གི་ཚན་རིག་པ་ཁག་ཅིག་གིས་གཡག་གི་རིགས་རྒྱུད་སྐོར་ལ་ཞིབ་འཇུག་བྱས་པའི་སྙན་ཐོ་ཞིག་སྤེལ་འདུག་པ་དེ་ལྟར་ན། བྱང་ཨ་མེ་རི་ཁའི་ནང་ཡོད་པའི་སྦཱི་སིན་ནམ། འགའ་ཤས་ཀྱིས་ཨ་རིའི་མ་ཧེ་ཞེས་འབོད་པའི་རི་གནས་ཀྱི་སེམས་ཅན་འདི་དང་གཡག་གཉིས་ཀྱི་ཐོག་མའི་འབྱུང་ཁུངས་ལ་འབྲེལ་བ་ཡོད་པར་ངོས་འཛིན་བྱས་འདུག།

དེ་ཡང་གཡག་རྣམས་ཐག་ཉེ་པོ་ཡི་ཉེ་འབྲེལ་ཡིན་པའི་བར་ལ་འབྲེལ་བ་མི་ཡོང་བ་བྱས་ནས། ཆུང་གཡག་དང་འབྲི་གཉིས་བར་ལ་གང་རིང་རིང་གི་རིགས་རྒྱུད་ཐག་རིང་པོ་ཡོད་པའི་བར་འབྲེལ་བ་བཟོ་ཐབས་བྱེད་ཀྱི་འདུག་འདི་ནི་མི་དང་འདྲ་བར་སེམས་ཅན་ཡང་ཅི་ཙམ་གྱིས་ཤ་ཁྲག་གི་འབྲེལ་བ་ཐག་རིང་བ་དེ་ཙམ་གྱིས་སྤུས་ཀ་ཡག་པོ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཨ་མེ་རི་ཀའི་ནང་ལ་གཡག་ཞིབ་འཇུག་བྱེད་མཁན་དང་གཡག་གསོ་སྐྱོང་བྱེད་མཁན་ཌའི་ཡན་ལ་ཊོ་ན་ཡིས། ད་ལྟ་ཨ་མེ་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་ཐོ་འགོད་བྱས་པའི་གཡག་ཉིས་སྟོང་ཙམ་ཡོད་པ་དང། འོན་ཀྱང་ཐོ་འགོད་མ་བྱས་པའི་གཡག་གསོ་སྐྱོང་བྱེད་མཁན་གྱི་གཡག་རྣམས་བཅུག་པ་ཡིན་ན་གཡག་ལྔ་སྟོང་ནས་ཁྲི་གཅིག་ཙམ་ཡོད་པར་ངོས་འཛིན་བྱེད་ཀྱི་འདུག་འདི་ནི་ཞིབ་འཇུག་བྱེད་དུས་གཡག་ཉར་མཁན་གྱི་དུད་ཚང་གསར་པ་འགའ་ཞིག་ལ་གཡག་གཉིས་ལས་མེད་པ་ཡང་དེ་འདྲ་འདུག་ལ་གོང་དུ་ཞུས་པ་ལྟར་གཡག་བརྒྱ་ལས་མང་བ་ཡོད་པའི་དུད་ཚང་དུ་མ་ཞིག་འདུག། ཉན་མཁན་རྣམ་པ་ཚོ་ཐེངས་འདི་སྙན་སྒྲོན་ཞུས་པ་དེའི་ནང་ལ། ཨ་མི་རི་ཀའི་ནང་ལ་འབྲོག་པའམ་གཡག་གསོ་སྐྱོང་བྱེད་མཁན་གསར་པ་ཇེ་མང་དུ་འགྲོ་བཞིན་པའི་སྐོར་དང། བོད་ཀྱི་གཡག་རྣམས་ཐོག་མར་བྱང་ཨ་མི་རི་ཀའི་ནང་ལ་སླེབས་སྟངས་གྱི་ལོ་རྒྱུས་བཅས་སྙན་སྒྲོན་ཞུས་པ་ཡིན། ལེ་ཚན་རྗེས་མ་ཁག་ཅིག་གི་ནང་ལ་ཨ་རིའི་ནང་གཡག་འཚོ་སྐྱོང་བྱེད་མཁན་གྱི་དུད་ཚང་ཁག་གིས་རྒྱུ་མཚན་ཅི་ཞིག་གི་ཆེད་དང་ལག་བསྟར་ཅི་འདྲ་བྱས་ནས་གཡག་འཚོ་སྐྱོང་བྱེད་ཀྱི་ཡོད་པའི་སྐོར་ལ་ལེ་ཚན་རིམ་པ་བྱས་ནས་སྙན་སྒྲོན་ཞུ་གི་ཡིན།